སྐབས་རེ། ཁོང་ཚོས་རོགས་པ་སྐད་བཏང་བྱས་ཕན་ཚུན་གཟུགས་པོ་བཀྲུ་རོགས་བྱེད་ཀྱི་ཡོད་རེད་ད། ཐ་ན་ཁོང་ཚོས་འདག་པའི་དཀྱིལ་ལ་གཟུགས་པོ་བཀྲུ་ཡ་དང་རྩྭའི་དཀྱིལ་ལ་གཟུགས་པོ་བཀྲུ་ཡ་ལ་སོགས་པའི་ཡ་མཚན་ཅན་གྱི་གཟུགས་པོ་བཀྲུ་སྟངས་འདྲ་མིན་སྣ་ཚོགས་གསར་གཏོད་བྱས་ཡོད་རེད། མིའི་རིགས་གཟུགས་པོ་བཀྲུ་དུས་ཨ་ཅོར་དང་ལག་རས། ཡི་ཙི་བེད་སྤྱོད་གཏང་གི་ཡོད་རེད། རེད་དེ་སྲོག་ཆགས་ཚོས

མྱེའོ། ང་ནི་ཞི་མི་ཅུན་ཆི་ཡིན། ང་དེ་རིང་ནང་ནས་ཐོན་རྩིས་ཡོད། ག་རེ་ཡིན་ཟེར་ན་ངའི་སྦྱིན་བདག་ལྐུགས་པོ་དེ་ག་དུས་ཡིན་ནའི་ང་དུང་པན་ནང་བླུགས་བྱས་ཡི་ཙི་འདྲ་མིན་སྣ་ཚོགས་རྒྱབ་བྱས་བཀྲུ་གིས་དེ་འདྲས་བྱས་ན་ངའི་སྤུ་མདོག་ཉེས་པོ་ཆགས་འགྲོ་གི་རེད་པ། དངོས་གནས་བྱས་ན་ང་ཚོ་ཞི་མི་ཟེར་ཡ་དེ་བཙོག་པ་ཁྱོན་ནས་ཡོད་མ་རེད། སོ་སོས་སོ་སོ་གཙང་མ་ཡག་པོ་བཟོ་ཐུབ་ཀྱི་ཡོད། ངའི་ལྕེ་ལེའི་སྒང་ལ་གྲ་ནང་བཞིན་འབར་འབུར་མང་པོ་ཡོད་ཙང། ཕག་ཟེ་ནང་བཞིན་རེད། ང་དུས་ཚོད་ཡོད་པ་ད་ག། ངས་གཟུགས་པོ་ཡོངས་ལ་ལྕེ་ལེ་རྒྱག་གི་ཡོད། དེ་འདྲས་བྱས་པ་ཡིན་ན། ངའི་སྤུའི་སྒང་གི་ཐལ་བ་དང་ནད་འབུ་ཚང་མ་མེད་པ་ཆགས་འགྲོ་གི་རེད། ངས་ད་དུང་སོ་སོས་གདོང་བཀྲུ་ཤེས་ཀྱི་ཡོད། བྱས་ཙང་ང་ཚོ་ཞི་མི་ཟེར་ཡ་དེ་ནམ་ཡང་གཙང་རེ་རེ་རེད། དུང་པན་ནང་ལ་གཟུགས་པོ་ཁྱོན་ནས་བཀྲུ་ཡ་ཡོད་མ་རེད་ད་ག་རེ་གཟུགས་པོ་བཀྲུ་ཡའི་ཡི་ཙི་དང།

གཞོང་པའི་ནང་ལ་ཡང་སྒང་ནས་མར་ཀ་ལི་ནས་ཆུ་བླུགས་བྱས་ཤ་ཤ་ཤ་ཤ་ཤ་གཟུགས་པོ་བཀྲུ་གི་ཡོད་པ་རེད་དེ། ང་ཚོ་གླང་ཆེན་ཚོ་གཟུགས་པོ་བཀྲུ་བའི་སྐབས་ལ་སོ་སོ་རང་ཆུ་བླུགས་ཡག་གི་ཀ་ལི་དེ་འདྲས་ཅིག་འཁྱེར་ཡག་ཡོད་རེད། དེ་ག་རེ་ཟེར་ན་ངའི་ལ་ཁྱེད་རང་ཚོས་ཅིག་ཐེག་པ་བྱེད་ད།